ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་ཞུ་ཡག་གི་ཕར་རྒྱལ་དཔྱད་ཞིབ་ཟེར་བའི་དོན་དངོས་རེད། ང་ཚེ་བརྟན་དབང་ཕྱུག་ཡིན། ཉེ་དུས་མཇུག་བསྒྲིལ་བའི་རྒྱ་ནག་རྒྱལ་ཡོངས་ཆབ་སྲིད་གྲོས་ཚོགས་ཀྱི་ཚོགས་འདུའི་ཐོག་ཝང་ཧུང་ཉིང་ཆབ་གྲོས་ཀྱི་ཚོགས་གཙོར་བསྐོ་བཞག་བྱས་ཡོད་པ་དང། ལོ་མང་རིང་ཆབ་གྲོས་ཀྱི་འགོ་ཁྲིད་དེ་ནི་རྒྱ་ནག་དམར་ཤོག་སྲིད་གཞུང་ནང་གི་བོད་དང་འབྲེལ་བ་ཡོད་པའི་ལས་དོན་གྱི་འགོ་ཁྲིད་གཙོ་བོ་དེའང་བྱེད་ཀྱི་ཡོད་པས་དེ་རིང་ང་ཚོའི་དཔྱད་ཞིབ་ལས་རིམ་འདིའི་ནང་ལ་ཡང་ཝང་ཧུང་ཉིང་གི་སྐོར་ལ་ཡང་གླེང་སློང་ཁ་ཤས་ཞུ་གི་ཡིན། ད་ཉེ་དུས་མཇུག་བསྒྲིལ་བའི་རྒྱ་ནག་རྒྱལ་ཡོངས་ཆབ་སྲིད་གྲོས་ཚོགས་ཀྱི་ཚོགས་འདུ་འདིའི་ཐོག་ལ་ཡང་ཝང་ཧུང་ཉིང་ཟེར་དེ་ནི་ཆབ་གྲོས་ཀྱི་ཚོགས་གཙོ་ལ་ཡང་བསྐོ་བཞག་བྱས་ཤག་འདི་མ་རྩ་གསར་འགྱུར་གསར་པ་ཟེར་དེ་གང་ཡང་མ་རེད་ཟླ་ཉིན་ལོའི་རྒྱ་ནག་དམར་ཤོག་གི་ཚོགས་འདུ་འདི་མཇུག་བསྒྲིལ་བའི་སྐབས་དེ་རྒྱ་ནག་དམར་ཤོག་དབུས་རྒྱུན་ལས་ཁང་གི་འགོ་ཁྲིད་དེ་ག་དེ། བང་རིམ་ཅིག་སྒྲིག་དུས་ཙམ་པ་ཕལ་ཆེར་ཝང་ཧུང་ཉིང་ཆབ་གྲོས་ཀྱི་ཚོགས་གཙོ་ཆགས་རྒྱུ་ཡིན་པ་དེ་གཏན་འཁེལ་ཚར་བའི་བཟོ་འདྲ་ཅིག་རེད་བྱས་ཙང་ཁོ་གསར་འགྱུར་དེ་གང་ཡང་མི་འདུག་དེ་ལས། ཡིན་ནའི། སྤྱིར་བཏང་བྱས་པ་ཡིན་ན་རྒྱ་ནག་གི་ཆབ་སྲིད་འགྲོ་སྟངས་ནང་ལ་ཡག་གི་དབང་ཆ་མེད་པ་དང་ད་ག་ཕྱི་ལོགས་བསྟན་ཡག་བཟོ་འདྲ་ཅིག་རྩི་གི་རེད། དཔེར་ན་ཆ་བཞག་པ་ཡིན་ན་ཆབ་གྲོས་ཀྱི་ཚོགས་གཙོ་གཞོན་པ་ལ་ཆ་བཞག་པ་ཡིན་ན་ད་ལོ་མང་པོའི་རིང་ལ་ཡང་ཆབ་གྲོས་ཀྱི་ཚོགས་གཙོ་གཞོན་པ་བྱེད་མཁན་ནང་ལོགས་ལ་ཡང་འཕགས་པ་ལྷ་དགེ་ལེགས་རྣམ་རྒྱལ་ཡོད་རེད་ད་འཕགས་པ་ལྷ་ལ་ཡང་ཆབ་སྲིད་ཀྱི་དབང་ཆ་དང་དེ་གས་གང་ཡང་མེད་པ་ད་ང་ཚོ་བོད་པ་ཚང་མས་ཤེས་ཀྱི་ཡོད་རེད་བ་བྱས་ཙང་ཁོ་སྤྱིར་བཏང་བྱས་ན་ཆབ་གྲོས་ཟེར་དེ་ད་ཕྱི་ལ་རྣམ་པའི་བཟོ་འདྲ་བསྟན་ཡག་རེད་དེ་ལ་ཡིན་ནའི་ཆབ་གྲོས་ཀྱི་ཚོགས་གཙོ་དེ་ལ་ཡག་དབང་ཞིག་རག་ཡོད་རེད། ཚོགས་གཙོ་དེ་ཡིན་ནའི་ག་དུས་ཡིན་ནའི་རྒྱ་ནག་དམར་ཤོག་གི་དབུས་རྒྱུན་ལས་ཁང་ནང་གི་མི་བདུན་ཅིག་ཡོད་རེད་བ་དེའི་ནང་ལོག་གི་མི་གསུམ་པ་ཡིན་ནའི་གོ་གནས་བཞི་པ་ཡིན་ནའི་འདི་འདྲས་ཅིག་བྱས་པ་མ་ཟད་ཡིན་ནའི་དངོས་གནས་ཀྱི་དབང་ཆ་ཞིག་རག་ཡོད་རེད། ཆབ་གྲོས་ཀྱི་ཚོགས་གཙོའི་ཁོའི་ལས་ཀ་འཛིན་སྐྱོང་བྱེད་ཡག་གི་ཁྱབ་ཁོངས་ནང་ལོག་ལ་ཡག་གལ་ཆེན་པོ་ཞེ་པོ་ཅིག་ང་རང་ཚོ་ད་བོད་པ་དང་འབྲེལ་བ་ཡོད་པ་གཅིག་གཉིས། ག་རེ་ཡོད་རེད་ཟེར་ན་དང་པོ་དེ་ཆབ་གྲོས་ཀྱི་ཚོགས་གཙོ་འགན་གཅིག་གིས་ནི་ག་རེ་ཟེར་ན་རྒྱ་ནག་གི་འཐབ་ཕྱོགས་གཅིག་གྱུར་པུའུ་ཟེར་མཁན་དེ་འདིའི་འགོ་ཁྲིད་གཙོ་བོ་དེ་ད་ཐ་མ་དེ་ཐུག་སའི་འགོ་ཁྲིད་ཅིག་ཡོད་རེད་བ་དེ་ཡིན་ན་ཆབ་གྲོས་ཀྱི་ཚོགས་གཙོ་བྱེད་ཀྱི་ཡོད་རེད། འཐབ་ཕྱོགས་གཅིག་གྱུར་པུའུ་ཟེར་དེ་ང་ཚོ་ཚང་མས་མཁྱེན་གྱི་རེད་བོད་ཀྱི་ལས་དོན་གྱི་མཐའ་མའི་ད་གང་ལྟར་ཐག་གཅོད་བྱེད་ས་དང་འཛིན་སྐྱོང་བྱེད་སའི་ལས་ཁུངས་དེ་ཡིན་ན་ཆེ་ཤོས་དེ་ཡིན་ན་འཐབ་ཕྱོགས་གཅིག་གྱུར་པུའུ་ཟེར་མཁན་དེ་བྱེད་ཀྱི་འདུག་ག་བྱས་ཙང་དེ་འདྲ་སོང་ཙང་ཝང་ཧུང་ཉིང་དེ་རིང་ཆབ་གྲོས་ཀྱི་འགོ་ཁྲིད་བསྐོས་པའི་ངོས་ནས་རྗེས་མར་བོད་ཀྱི་ལས་དོན་འཛིན་སྐྱོང་བྱེད་ཡག་གི་འགོ་ཁྲིད་མཐོ་ཤོས་དེ་ཁོ་རང་ཆགས་ཀྱི་ཡོད་རེད། འདིའི་སྒང་དེ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་ཙམ་ནས་འགོ་བཙུགས་བྱས་རྒྱ་ནག་དམར་ཤོག་ནང་ལོགས་ཁུལ་ལ་ཡང་ཡིན་ན་བོད་དོན་གྱི་ལས་དོན་ཚོགས་ཆུང་ཟེར་བ་ཞིག་བཙུགས་ཡོད་རེད་ཡ། འདིའི་ཚོགས་གཙོ་དེ་ག་དུས་ཡིན་ནའི་ཆབ་གྲོས་ཀྱི་འགོ་ཁྲིད་གཙོ་བོ་དེ་བྱེད་ཀྱི་ཡོད་རེད་བྱས་ཙང་ཚོད་དཔག་བྱས་ན་ད་ལྟ་ཕྱི་ལ་ཕལ་ཆེར་གསལ་བསྒྲགས་བྱས་མི་འདུག་རྒྱུན་དུ་ཁོ་རང་ཡིན་ནའི་གསལ་བསྒྲགས་ཞེ་པོ་གསལ་པོ་བྱེད་ཀྱི་མ་རེད་ཡིན་ན་ལས་ཚོད་དཔག་རེ་བྱས་པ་ཡིན་ན་ད་བོད་ཀྱི་ལས་དོན་ཚོགས་ཆུང་གི་ཚོགས་གཙོ་དེ་ཕལ་ཆེར་ཝང་ཧུའུ་ཉིང་གིས་བྱེད་མདོག་ཁ་པོ་རེད་དེ་འདྲས་སོང་ཙང་ཁོ་རང་གི་ལས་ཀའི་ཁྱབ་ཁོངས་ནས་ཡིན་ནའི་རེད་ཡ་དམིགས་བསལ་བའི་ཚོགས་ཆུང་གི་ལས་ཀའི་འགོ་ཁྲིད་ངོས་ནས་བཤད་པ་ཡིན་ནའི་རེད་ད་གང་ལྟར། མ་འོངས་པའི་ལོ་ལྔའི་ནང་ལོགས་ལ་ཡ་བོད་ཀྱི་ལས་དོན་དང་འབྲེལ་བ་ཡོད་པའི་གནས་ཚུལ་དེ་ཚོ་རིམ་པས་ཅིག་ཅིག་ཡར་ཐུག་བྱས་མཐའ་མ་ད་ཡ་གི། མཐོ་ཤོས་དེ་ལ་ཐུག་པའི་སྐབས་དེ་ཡིན་ན་ག་དུས་ཡིན་ནའི་ཝང་ཧུའུ་ཉིང་དང་ཐུག་མདོག་ཁ་པོ་རེད་བྱས་ཙང། ད་ཝང་ཧུའུ་ཉིང་ཟེར་དེ་ཕལ་ཆེར་མ་འོངས་པར་བོད་ཀྱི་སྲིད་བྱུས་ག་འདྲས་ཡོང་གི་ཡོད་མེད་དང་འདི་ཐོག་ལ་མི་སྣ་གལ་ཆེན་པོ་ཞེ་པོ་ཅིག་རེད་བསམ་གྱི་འདུག་བྱས་ཙང་ང་ཚོས་ད་རིང་ལས་རིམ་འདི་ནང་ལོགས་ལ་ཡང་ཝང་ཧུ་ཉིང་ཟེར་མཁན་དེ་ཁོ་རང་གི་བསམ་བློའི་བཏང་ཕྱོགས་དང་ལས་ཀའི་ཉམས་མྱོང་དང་འདི་འདྲའི་སྐོར་ལ་ཡང་ངོ་སྤྲོད་རོབ་ཙམ་ཞུས་རྗེས་རྒྱ་ནག་གཞུང་གིས་བོད་རུ་འཛིན་པའི་སྲིད་བྱུས་ལ་འགྱུར་ལྡོག་ག་འདྲ་ཞིག་འགྲོ་ཐུབ་སྲིད་མེད་སྐོར་ལ་ཡང་ང་རང་ཚོས་བསམ་བློ་བཏང་ཡག་བྱེད་དགོས་བསམ་གྱི་འདུག་ད་ངས་ད་གིན་ཞུས་པ་ནང་བཞིན་བྱས་བྱས་ཆབ་སྲིད་གྲོས་ཚོགས་ཀྱི་ཚོགས་གཙོ་དེ་ཡིས་འཐབ་ཕྱོགས་གཅིག་གྱུར་པུའུ་ཡིན་ན་རེད་ཡང་ད་ག་ནང་བཞིན་གྱི་བོད་ཀྱི་ལས་དོན་ཚོགས་ཆུང་གི་འགོ་ཁྲིད་བྱེད་ཡག་སྦྱོར་བ་འདིའི་ལུགས་སྲོལ་དེ་ཕལ་ཆེར་སྔ་མོ་སྔ་མོ་ནས་དེ་ཡིན་ས་མ་རེད། རྒྱ་ནག་ཆབ་སྲིད་གྲོས་ཚོགས་ཀྱི་ཚོགས་གཙོ་ཟེར་དུས་སྔ་མོ་མའོ་ཙེ་ཏུང་བྱེད་མྱོང་ཡོད་རེད། ཀྲོའུ་ཨེན་ལའེ་བྱེད་མྱོང་ཡོད་རེད་ཏེང་ཞའོ་ཕིང་བྱེད་མྱོང་ཡོད་རེད། དེའི་སྐབས་དེ་དུས་ཕལ་ཆེར་ཐད་ཀར་ངས་བྱས་ན་བོད་དོན་དང་དེ་འདྲ་སེ་འབྲེལ་བ་ཆེན་པོ་ཨ་ཡོད་བསམ་གྱི་འདུག་ཡང་དེ་འགྲོ་སྟངས་དང་སྒྲིག་གཞིའི་སྦྱོར་བ་དེ་ཡིན་ན་ཆིག་སྟོང་དགུ་བཅུ་གོ་གྲངས་དང་ཆ་འཇོག་འདི་རེད། དང་པོ་དེ་དཔེར་ན་ཆ་བཞག་ན་ངས་དྲན་ཡག་གསལ་པོ་ཅིག་ག་རེ་འདུག་ཟེར་ན། ཅང་ཙེ་མིན་སྐབས་ལ་ཡང་ཆབ་སྲིད་གྲོས་ཚོགས་ཀྱི་ཚོགས་གཙོ་དེ་ལི་རུའི་ཧོན་ཟེར་དེ་རེད། ལི་རུའི་ཧོན་ཡིན་པའི་སྐབས་དེ་ཡིན་ན་ལི་རུའི་ཧོན་ཁོ་རང་རྒྱ་ནག་གི་འཐབ་ཕྱོགས་གཅིག་གྱུར་པུའུ་གི་ལས་དོན་འགོ་ཁྲིད་གཙོ་བོ་དེ་རེད་ལ་ད་ག་ནང་བཞིན་བོད་ཀྱི་ལས་དོན་ཚོགས་ཆུང་དང་པོ་དེ་བཙུགས་པའི་སྐབས་དེ་ཚོགས་གཙོ་དེ་ཡིན་ན་ལི་རུའི་ཧོན་གྱིས་བྱས་པ་རེད། དེའི་རྗེས་ལ་ཡང་རྒྱ་ནག་ཆབ་སྲིད་གྲོས་ཚོགས་ཀྱི་ནུབ་ཚོགས་གཙོ་ཅཱ་ཆིང་ལིན་བྱུང་བ་རེད་ཡུས་ཀྲེང་ཧྲེང་བྱུང་བ་རེད་ད་ད་ལྟའི་འདིའི་སྔོན་ཙམ་དེ་ཡིན་པ་ཡིན་ན་ཝང་དབྱང་ཟེར་བྱུང་བ་རེད་ཁོ་ཚོ་ཚང་མ་ལོ་ལྟར་བོད་ཀྱི་ལས་དོན་གྱི་ཉིན་མོ་རེ་རེ་བྱས་བྱས་ད་ཁོ་ཚོ་བོད་ཀྱི་འཛིན་སྐྱོང་བྱེད་མཁན་གྱི་དྲི་ངས་དེ་ཚོ་ཡིན་གྱི་མ་རེད་དེ་དེ་མང་ཆེ་ཡིན་ན་འཐབ་ཕྱོགས་གཅིག་གྱུར་པུའུ་ཡིས་བྱེད་ཀྱི་རེད་དེ་ཡིན་ནའི་མཐའ་མ་ལས་དོན་གལ་ཆེན་པོ་འདི་ཆགས་པའི་སྐབས་དེ་ཆབ་སྲིད་གྲོས་ཚོགས་ཀྱི་ཚོགས་གཙོ་དེ་རིགས། ཕ་གིར་ཐག་གཅོད་བྱེད་ཡག་དང་དེ་ལ་ཡང་སྙན་སེང་ཞུ་ཡག་དང་དེ་ཚོ་གང་ག་ཞུ་དགོས་ཀྱི་ཡོད་རེད་ཨ་མཐའ་མ་མཐའ་མ་ཐུག་ཡག་འདི་ད་རྒྱ་ནག་དམར་ཤོག་གི་འགོ་ཁྲིད་གཙོ་བོ་དེ་ད་ད་ལྟ་ཡིན་ན་ཞི་ཅིན་ཕིང་རེད་དེའི་སྔོན་ལ་ཡིན་ན་ཧུ་ཅིན་ཐའོ་དང་ཅང་ཙེ་མིན་དང་དེ་ཚོའི་སྐབས་དེ་ཡིན་ན་ཁོ་ཚོར་ཐུག་དགོས་ཀྱི་རེད་པ་ཡིན་ན་ལས་ཕ་གིའི་རྒྱ་ནག་དམར་ཤོག་གི་དབུས་རྒྱུན་ལས་ཁང་ནང་ལོགས་ལ་ཡང་ཁོ་ཚོ་མི་བདུན་པོ་དེ་ལ་ཡང་ལས་བགོས་བརྒྱབ་པའི་སྐབས་དེ་བོད་དོན་དེ་ཡིན་ན་མི་འདི་གང། འགྲོ་བ་རེད། འདས་པའི་རྒྱ་ནག་ཆབ་སྲིད་གྲོས་ཚོགས་ཀྱི་འགོ་ཁྲིད་དེ་ཚོ་དང་ད་ལྟ་འདི་ལ་ཡང་ཅིག་ཁྱད་ཆོས་རེ་བསམ་བློ་བཏང་བ་ཡིན་ན། འདས་པའི་ལས་དུས་ཁ་ཤས་ཀྱི་ནང་ལོགས་ལ་ཡང་ཆབ་སྲིད་གྲོས་ཚོགས་ཀྱི་ཚོགས་གཙོ་དེ་རྒྱ་ནག་དམར་ཤོག་གི་དབུས་རྒྱུན་ལས་ཀྱི་ད་རྒྱུན་ལས་བདུན་ནང་ལོགས་ནས་བྱས་པ་ཡིན་ན་ད། སྤྱིར་བཏང་བྱས་པ་ཡིན་ན་ག་དུས་ཡིན་ན་ལས་ཆབ་སྲིད་གྲོས་ཚོགས་ཀྱི་ཚོགས་གཙོ་དེ་མིའི་བསམ་བློའི་གཏོང་ཕྱོགས་དང་དེ་ཚོ་གང་ག་ལོ་ཏོག་ཙམ་ཕྲན་བུའི་གུ་ཡངས་པ་འདྲ་འཁེལ་བཞག་རྐང་བཙུགས་བྱས་བཟོས་པ་དེ་ཡིན་གྱི་མ་རེད་ཁོ་རང་རང་བཞིན་གྱིས་འཁེལ་རྒྱུ་བྱས་བཞག་དཔེར་ན་ཆ་བཞག་པ་ཡིན་ན་ཅང་ཙེ་མིན་སྐབས་ལ་ཡ་ལི་རུའི་ཧོན་ཡིན་ནས་སྤྱིར་བཏང་ཡིན་ན་ཁོ་རང་ལི་རུའི་ཧོན་འདིའི་སྔོན་ལ་ཡ་ཐེན་ཅིན་གྱི་འགོ་ཁྲིད་བྱས་པའི་སྐབས་དེ་དུས་མི་ཚང་མ་ལོག་བསྒྱུར་བཅོས་དང་བསམ་བློ་ཏོག་ཙམ་གུ་ཡངས་པོ་ཅིག་གི་མི་ཅིག་ལ་ཡ་ངོས་འཛིན་བྱེད་ཀྱི་ཡོད་རེད་ད་ག་ནང་བཞིན་ཅཱ་ཆིང་ལིན་དེ་དམིགས་བསལ་འདྲ་ཞེ་པོ་ཅིག་ཡོད་མ་རེད་དེ་ཡིན་ན་ཅཱ་ཆིང་ལིན་སི་ཉལ་དུ་མི་སྡུག་པོ་ཡོད་མ་རེད་ཟེར་བྱས་ཟེར་མཁན་མི་འདྲ་མང་པོ་འདུག་ཨ་ཡུས་ཀྲེང་ཧྲེང་ཆ་བཞག་པ་ཡིན་ན།

བསམ་བློ་གུ་ཡངས་ཅན་དང་ཕྲན་བུ་ཡིན་ན་ད་ཁོང་ཚོ་གཞན་པ་དང་བསྡུར་བ་ཡིན་ན་ཏོག་ཙམ་མི་ཡག་ག་ཅིག་འཁེལ་ཡོད་པའི་བཟོ་ལྟ་རེད་འདུག་ད་ཡིན་ན་ལས་ངས་ད་གིན་ཞུས་པ་ནང་བཞིན་རེད་ཁོང་ཚོ་ཡག་ག་ཡོད་པའི་རྐྱེན་གྱིས་བོད་ཀྱི་ལས་དོན་ལ་ཡང་ཡག་པོ་བྱས་ཤག་ཟེར་བྱས་དེ་འདྲའི་དཔེ་མཚོན་བཤད་ཡག་མེད་དེ་ལས་ལྡོག་སྟེ་ཅིག་བྱས་ཏོག་ཙམ་ཡག་པོ་མ་བྱུང་བའི་དེ་འདྲའི་དཔེ་མཚོན་དེ་ཡང་ཁ་ཤས་ཤིག་ངས་ཤེས་ཡག་ནང་ལ་ཡ་ཡོད་དཔེར་ན་ཆ་བཞག་ན་ལི་རུའི་ཧོན་ཟེར་ལི་རུའི་ཧོན་ཐེན་ཅིན་ནས་ཡོང་པའི་སྐབས་ནས་ཡིན་ན་སྤྱིར་བཏང་མི་མང་ཆེ་ཅིག་གིས་བསྒྱུར་བཅོས་བྱེད་མཁན་དང་བསམ་བློ་གུ་ཡངས་པ་དང་དེ་འདྲ་ཅིག་ལ་ཡང་ངོས་འཛིན་བྱེད་ཀྱི་ཡོད་རེད་དེ་ཡིན་ནའི་ཅང་ཙེ་མིན་སྲིད་འཛིན་བྱས་པའི་སྐབས་དེ

ཐ་ན་ལོགས་ལ་ཡང་བོད་ཀྱི་ལས་དོན་འདི་ཡིན་ངའི་ལས་ཀའི་ཁྱབ་ཁོངས་ཅིག་རེད། དེ་ཡིན་ན་སྲིད་འཛིན་ཅང་ཙེ་མིན་གྱིས་ཐད་ཀར་ཁོ་རང་གིས་མ་ཤེས་པ་བྱས་ནས་ལས་ཀ་དེ་བྱེད་དགོས་ཡག་དང་ག་རེ་བྱས་བྱས། སྐྱོན་བརྗོད་བྱས་བྱས་བར་དོ་ལ་ལ་ཡང་འགྲན་རྩོད་ཞེ་དྲག་བྱུང་ཡོད་ས་རེད་ད་ད་ལྟ་ད་དབུས་རྒྱུན་ལས་ཁང་ནང་མི་བདུན་སོགས་བྱས་མ་ཞི་ཅིན་ཕིང་གང་བཤད་ཡིན་གྱི་རེད་སྔ་མོ་ཡིན་ཅང་ཙེ་མིན་ཡིན་པའི་སྐབས་དང་ཧུའུ་ཅིང་ཏའོ་ཡིན་པའི་སྐབས་ཡང་དཔོན་པོ་ཚོ་ཚང་མ་ལོགས་ལ་ཡང་དབང་ཆ་འདྲ་མཉམ་ཆ་ཚང་མེད་པ་ཡིན་ན་ལས་གོ་རིམ་འདྲ་མཉམ་ཡོད་པ་སོང་ཙང་ཕན་ཚུན་འགྲན་རྩོད་ཡོད་ས་རེད་འདི་འདྲས་བྱས་བྱས་མཐའ་མ་དེ་སྐྱབས་མགོན་རིན་པོ་ཆེ་གི་སྐུ་ཚབ་དང། འབྲེལ་བ་གནང་བྱས་ཕ་གིར་གྲོས་མོལ་གནང་ཡག་ལས་ཀ་དེ་གང་ག་ལོ་ལི་རུའེ་ཧོན་གྱི་ལག་པར་སྤྲད་ལི་རུའེ་ཧོན་གྱིས་འཐབ་ཕྱོགས་གཅིག་གྱུར་སྤྲད་བྱས་རྗེས་ལ་ཡང་ད་གྲོས་མོལ་དེ་གའི་འགོ་བཙུགས་པ་རེད། དེ་ནས་ཡིན་ན་ཕལ་ཆེན་ཚང་མས་མཁྱེན་དགོས་ཀྱི་རེད་དང་པོ་དང་པོ་དེ་སྐྱབས་མགོན་རིན་པོ་ཆེའི་སྐུ་ཚབ་རྒྱ་རི་རིན་པོ་ཆེ་དང་བཀའ་མོལ་ཞུ་མཁན་གཙོ་བོ་གཅིག་ཡིན་ན་ཀྲུའུ་ཝེ་ཆོན་ཟེར་མཁན་དེ་རེད་ཀྲུའུ་ཝེ་ཆོན་ཟེར་མཁན་ལི་རུའེ་ཧོན་གྱི་དྲུང་ཡིག་ཅིག་རེད་ཀྲུའུ་ཝེ་ཆོན་ཟེར་མཁན་དང་པོ་དང་ག་རེ་བྱས་ཡོད་ནའི་མེད་ནའི་གཞུག་གུ་དེ་ཚོ་ཁོ་བོད་ཀྱི་གནད་དོན་ཐོག་ལ་ཡ་སྐད་ཆ་སྡུག་རིགས་ངན་རིགས་བཤད་མཁན་བྱུང་སོང་བ་བྱས་ཙང་ངས་དེ་གཉིས་ཞུ་ཡག་དེ་རེད་དེ་སྔའི་གི་ཆབ་སྲིད་གྲོས་ཚོགས་ཀྱི་འགོ་ཁྲིད་དེ་ཚོ་ཕྲན་བུའི་འགོ་ཁྲིད་གཞན་པ་དང་བསྡུར་བ་ཡིན་ན་བསམ་བློ་གུ་ཡངས་ང་དང་དེ་རྒྱ་ནག་གི་ཆབ་སྲིད་ཀྱི་ཐོག་ནས་ངོས་འཛིན་དེ་བྱེད་ཀྱི་ཡོད་པ་ཡིན་ན་ལས་བོད་དོན་ཐོག་ལ་ཡག་ལས་ཀ་ཡག་པོ་བྱས་པའི་བྱས་རྗེས་དང་དཔེ་མཚོན་བཤད་ཡག་ཟེར་ཡོད་མ་རེད་དེ་ལས་ལྡོག་ཕྱོགས་ཀྱི་ཨ་ནི་ལི་རུའེ་ཧོན་གྱིས་གྲོས་མོལ་བྱས་ཡག་དེ་ཚོ་ལ་ཡག་འགོག་རྐྱེན་སྤྲད་ཡག་དང་མཐར་མ་དེ་ཁོ་རའི་དྲུང་ཡིག་དེ་ཀྲུའུ་ཝེ་ཆོན་ཕ་གིར་བཏང་བྱས་ཡིན་ན་ད་ག་འདྲ་ལས་ཀ་དེ་ཞུགས་ཏེ་ཞིབ་གཅིག་གི་དོན་འབྲས་གང་ཡང་བྱུང་ཡོད་མ་རེད་དེ་ཚོ་བྱས་པ་ཡིན་ན་ལས་དོན་མ་བསྒྲུབས་པའི་དཔེ་མཚོན་ཁ་ཤས་བཞག་ཡག་ཡོད་རེད་བསམ་བསམ་རེད་དྲན་གྱི་འདུག་ད་ཝང་ཧུའུ་ཉིང་ཟེར་མཁན་དེ་འདི་སྔར་བྱུང་བའི་ཆབ་སྲིད་གྲོས་ཚོགས་ཀྱི། ཚོགས་གཙོ་གཞན་པ་དང་མ་འདྲ་བ་ཞིག་འདུག་དང་པོ་དེ་ག་རེད་ཟེར་ན། ལི་རུའེ་ཧོན་ཡིན་ནའི་ཅཱ་ཆིང་ལིན་ཡིན་ནའི་རེད་ཡུས་ཀྲེང་ཧྲེང་ཡིན་ནའི་རེད་ཝང་དབྱང་ཡིན་ནའི་རེད་ཁོང་ཚོ་ཚང་མ་ལོ་དབུས་ཆབ་སྲིད་རྒྱུན་ལས་ཁང་གི་མི་བདུན་ནང་ལོགས་ནས་ཕྲན་བུའི་མི་དྲག་ག་དེ་གའི་བསྡད་ཡོད་རེད་པ། ད་རིང་ཝང་ཧུའུ་ཉིང་གིས་འདི་རྩ་བ་ཉིད་ནས་མ་རེད་བསམ་གྱི་འདུག་ཝང་ཧུའུ་ཉིང་གིས་དབུས་རྒྱུན་ལས་ཁང་ནང་གི་མི་བདུན་ནང་ནས་མི་དྲག་ག་བཞག་བྱས་ཕལ་ཆེན་གཅིག་བྱས་ན་སྤྱིར་བཏང་ཁོ་ནས་ཁོའི་བསམ་བློའི་འཁྱེར་ཕྱོགས་དང་བསམ་བློ་ཨུ་ཚུགས་དོག་ལོས་དང་དེ་འདྲ་བྱ་བ་བྱས་པ་ཡིན་ན་ཕལ་ཆེན་གཅིག་བྱས་ན་མི་སྡུག་ཤོས་དེ་ཡིན་སྲིད་རེད་བསམ་གྱི་འདུག་འདི་ཡིན་པའི་རྐྱེན་གྱིས་ད་རིང་བོད་ཀྱི་གནད་དོན་འདི་ལམ་སང་སྡུག་རུ་བཏང་ཡག་དང་འདི་འདྲ་ཡོད་ནའི་མེད་ནའི། འདི་སྔའི་གི་ཆབ་སྲིད་གྲོས་ཚོགས་འགོ་ཁྲིད་དེ་ཚོ་ཕྲན་བུའི་གུ་ཡངས་ང་ཡོད་པ་སོང་ཙང་ང་ཚོས་རེ་བ་བྱས་བྱས་ཁོང་ཚོས་བོད་ལ་འཛིན་པའི་སྲིད་ཇུས་ལ་ཏོག་ཙམ་ཕྲན་བུའི་ལྷུག་ཡོང་དགོས་བསམ་པའི་རེ་བ་བྱེད་སའི་རྒྱུ་མཚན་རེ་དང་ཡུལ་རེ་ཡོད་པ་ཡིན་ནའི་འདི་ད་རིང་ཕལ་ཆེན་བསྡད་མེད་པ་ཆགས་པ་རེད་བསམ་གྱི་འདུག།

ཁོ་རང་གི་འདོད་པ་ལ་ཡང་འོག་ལ་ཡང་ད་རྩོམ་བྲིས་ཡག་དང་ཁོ་ཚོའི་ད་གཏམ་བཤད་འདི་བྱེད་དུས་མ་ཡིག་བྲིས་དགོས་རེད་བ་འདི་བྲིས་ཡག་དང། བསམ་བློའི་ཐོག་གི་དྲིལ་བསྒྲགས་བྱས་ཡག་སྲིད་ཇུས་ཀྱི་ཉམས་ཞིབ་ཁང་སོགས་འདིའི་འགོ་ཁྲིད་བྱས་བྱས་རྒྱུན་རིང་པོ་བྱས་བྱས་ཟེར་ཡག་ལ་བྱ་བའི་ཅང་ཙེ་མིན་དང་མི་སྒེར་གྱི་འབྲེལ་བ་སྟེང་ནས་ཞེ་དྲག་ཡག་པོ་ཡོད་ས་རེད་ད་ཅང་ཙེ་མིན་དང་འབྲེལ་བ་ཡག་པོ་ཡོད་བྱས་ཅང་ཙེ་མིན་ཕྱིན་པའི་རྗེས་ལ་ཡིན་ན་ཅང་ཙེ་མིན་དང་འབྲེལ་བ་ཡག་པོ་ཡོད་པའི་མི་ཚོ་ཚང་མ་ཧུའུ་ཅིང་ཏའོ་སླེབས་ནས་ཁོ་རས་སོ་སོའི་མི་དེ་གའི་ཁྲིད་ཡོང་དགོས་རེད་བ་དེ་འདྲས་ཁྲིད་ཡོང་དགོས་ཡོད་པ་ནས་ཝང་ཧུའུ་ཉིང་ཟེར་མཁན་དེ་ཁྱད་ཆོས་ཅིག་ཡོད་ས་རེད་གཅིག་དཔོན་པོ་གསར་པ་སུ་སླེབས་ཡིན་ན་ལས་འདི་ལ་ཡག་ད་གང་དྲག་ཅིག་སྦྱར་བྱས་འབྲེལ་བ་ཡག་པོ་ཞིག་བྱེད་ཐུབ་མཁན་ཅིག་ཡིན་ས་རེད་འདི་འདྲ་སོང་ཙང་ཡིན་ན་ཧུའུ་ཅིང་ཏའོ་སླེབས་པའི་རྗེས་ལ་ཡང་ཧུའུ་ཅིང་ཏའོ་གིས་མུ་མཐུད་བྱས་ཡིན་ན་ཝང་ཧུའུ་ཉིང་བེད་སྤྱོད་བཏང་མ་ཟད་ག་ལི་ག་ལི་གོ་གནས་མཐོ་རུ་མཐོ་རུ་བཏང་ཨ་ནི་ཧུའུ་ཅིང་ཏའོ་དག་ཡིན་ན་ཞེ་དྲག་ཉེ་རུ་ཉེ་རུ་བཏང་ཡ་དང་འདི་འདྲ་བྱས་བྱས་གཙོ་བོ་དེ་ཡིན་ན་ཝང་ཧུའུ་ཉིང་འདི་ལས་ཀ་ག་རེ་ཟེར་ན་ད་རྒྱ་ནག་དམར་ཤོག་གི་འགོ་ཁྲིད་གཙོ་བོ་དེ་ཕ་ཕྱི་ལོར་གཏམ་བཤད་བྱེད་དུས་ཡིན་ནའི་རེད་ད་ཁོང་ཚོ་ག་དུས་ཡིན་ན་རྒྱ་ནག་ལ་ཏི་བཤད་ག་བ་དང་ཝང་འགོ་ཁྲིད་མཐོ་ཤོས་དེ་རྦད་དེ་རིག་པའི་གཞུང་ལུགས་ཐོག་ནས་བསམ་བློ་དང་འདི་ཞིབ་བརྗོད་ཡོད་པས་འདི་དྲིལ་བསྒྲགས་བྱས་དགའ་པོ་ཡོད་རེད་སྔོན་མ་མའོ་ཙེ་ཏུང་གི་དགོངས་པ་སྙན་ཐད་ད་རེས་གལ་སྲིད་ཅང་ཙེ་མིན་གྱིས་དང་ཞི་ཅིན་ཕིང་གིས་གཅིག་བྱས་སུ་བྱས་གཅིག་འབོད་ཚིག་གསུམ་དེ་ཞིབ་གཟུགས་དང་ང་ད་དེ་ཚོ་བཟོ་མཁན་དེ་ཚོ་སྤྱིར་བཏང་ཡིན་ནའི་མི་ཡོན་ཏན་ཡོད་འདོད་དེ་འདྲས་ཅིག་གོ་ཧུ་ཅིང་ཐའོ་ཕྱིན་པའི་རྗེས་ལ་ཡང་ཞི་ཅིན་ཕིང་སླེབས་དུས་ཙམ་པ་མི་མང་པོ་ཅིག་གིས་ད་ལྟ་པེ་ཅིང་ཝང་ཧུའུ་ཉིང་ཆབ་སྲིད་ཀྱི་མདུན་ལམ་རུ་འབྱོར་བ་མཚམས་བཞག་ཡོད་རེད་བསམ་པ་རེད་དེ་ལས་ཡིན་ནའི་ལས་འདིའི་ལྡོག་ཕྱོགས་ལ་ཡང་ཞི་ཅིན་ཕིང་དང་ཞེ་པོ་ཉེ་པོ་ཆགས་བྱས་ཟེར་ཡག་ལ་ཆ་མིན་ད་ལྟའི་ཞི་ཅིན་ཕིང་གིས་རྒྱ་ནག་གི་གཉིད་ལམ་མིན་ན་གཅིག་བྱས་སོང་ན་དེ་ད་ད་རེས་ཀྱི་འབོད་ཚིག་སུ་བཅད་ཞི་ཅིན་ཕིང་གི་ཅིག་མང་པོ་བཤད་ཡག་འདུག་ཨ་དེ་ཚོ་མང་པོ་ཅིག་ཡིན་ན་ཝང་ཧུའུ་ཉིང་གིས་ཞི་ཅིན་ཕིང་ལབ་ཟིན་ནའི་མི་འདུག་ད་ཞི་ཅིན་ཕིང་གི་ཆེད་དུ་བཟོས་བཞག་འགྱོག་དེ་འདྲ་རེད་ཞེས་བྱས་ད་ད་ལྟའི་ཞི་ཅིན་ཕིང་གི་བསམ་བློའི་གཏོང་ཕྱོགས་འབྱོར་བ། བསམ་བློའི་གཏོང་ཕྱོགས་དེ་ད་ཁོ་རང་ཞི་ཅིན་ཕིང་ཁོ་རང་ཡིན་གྱི་རེད་དཔེ་དམ་དྲག་བྱས་ཨ་ད་སྒེར་གྱི་དཔལ་འབྱོར་དེ་ཚོ་ཏོག་ཙམ་བཙིར་གཞུང་གཉེར་གྱི་དཔལ་འབྱོར་དེ་ཚོ་རྒྱ་ཆེར་བཏང་འཛམ་བུ་གླིང་ནང་ལོགས་ལ་ཡ་རྒྱ་ནག་གི་སྟོབས་ཤུགས་དེ་ཚོ་རྒྱ་སྐྱེད་བཏང་ཡག་དང་མངོན་གསལ་དོད་བཏང་ཡག་དེ་ཚོ་བསམ་བློ་དང་འབྲེལ་བ་རེད་དེ་ཚོའི་མི་གཙོ་བོ་བྱུང་ཁུངས་དེ་དེ་ཁོ་ཞི་ཅིན་ཕིང་ཁོ་རང་ཡིན་གྱི་རེད་དེ་ལས། ཡིན་ནའི་དེ་ཚོ། བྱེད་དགོས་ཡག་གི་རྒྱུ་མཚན་གྱི་སྐོར་རིག་པའི་གཞུང་ལུགས་ཐོག་ནས་འགྲེལ་བཤད་རྒྱབ། རྒྱ་ནག་ནང་ལོགས་ལ་ཆབ་སྲིད་དྲིལ་བསྒྲགས་བྱས་རྒྱ་ནག་དཔོན་རིགས་ཚོའི་བསམ་བློ་ལ་ཡག་འགུལ་སྐྱོད་བཏང་བྱེད་ཡག་གི་ཁོ་རྩོམ་བྲིས་ཀྱི་ཡོད་ནའི་རེད་གཏམ་བཤད་བྱེད་ཀྱི་ཡོད་ནའི་རེད་དེ་ཚོའི་རིག་པའི་གཞུང་ལུགས་ཀྱི་ལས་ཀ་བྱ་རྒྱུ་རེད་པ་དེ་ཚོ་གང་ག་ལོ་ཡིན་ནའི་ཝང་ཧུའུ་ཉིང་གིས་བྱེད་ཀྱི་ཡོད་རེད་ཞེས་བྱས། ཟེར་བ་རེད། འདི་འདྲ་སོང་ཙང་ཡིན་ན་ཞི་ཅིན་ཕིང་གི་ལས་དུས་གཉིས་པ་དེ་ཡིན་པའི་སྐབས་དེ་ཝང་ཧུའུ་ཉིང་རྒྱ་ནག་དབུས་ཆབ་སྲིད་རྒྱུན་ལས་ཁང་གི་རྒྱུན་ལས་གྲས་ལ་བསྐོས་པ་རེད་ད་དེ་བསྐོས་པའི་སྐབས་ལ་ཡང་མི་མང་པོ་ཅིག་གིས་ཞེ་པོ་ཅིག་ཧང་སངས་སོང་ག་དེ་དབུས་རྒྱུན་ལས་ནང་ལོགས་ལ་ཡང་དེའི་སྔོན་ལ་འཛིན་སྐྱོང་གི་ལས་ཀའི་ཉམས་མྱོང་དེ་བཅས་ཡོད་མ་རེད་ད་ད་རེས་ཕ་གིའི་ལས་དུས་གཉིས་པ་ཆ་ཚང་ཚར་རྗེས་དབུས་རྒྱུན་ལས་ཁང་གི་རྒྱུན་ལས་མང་ཆེ་ཅིག་གིས་རྒས་ཡོལ་བཏང་པའི་སྐབས་དེ་ཡིན་ན་ཡང་ཝང་ཧུའུ་ཉིང་བསྐྱར་དུ་ད་རིང་ཉར་བྱས་ཉར་བ་མ་ཟད་ཆབ་སྲིད་གྲོས་ཚོགས་ཀྱི་ཚོགས་གཙོ་ལ་ཡང་བསྐོ་བཞག་བྱས་སོང་ང་ད་རིང་ཞུ་ཡག་དེའི་སྔོན་གྱི་ཆབ་སྲིད་གྲོས་ཚོགས་ཚོགས་གཙོ་གཞན་པ་དང་མ་འདྲ་ཡིན་ན་ཝང་ཧུའུ་ཉིང་ཟེར་མཁན་དེ་བསམ་བློ་གུ་ཡངས་དང་དེ་འདྲ་མ་རེད་ཟེར་རྒྱུ་རེད་པ། འདི་ལབ་ཡག་གི་རྒྱུ་མཚན་གཙོ་བོ་དེ་ད་ཝང་ཧུའུ་ཉིང་ཤེས་ཡོན་ཅན་ཅིག་ངོས་ནས་དེབ་དང་དེ་འདྲ་མང་པོ་ཞེ་པོ་ཅིག་བྲིས་ཡོད་རེད་དེ་ཚོ་གི་འདྲ་བལྟས་པ་ཡིན་ན། ཝང་ཧུའུ་ཉིང་ཟེར་མཁན་དེ་ད་ཞི་ཅིན་ཕིང་སྐབས་གཅིག་པོ་མ་རེད་དེའི་སྔོན་ལ་ཧུའུ་ཅིང་ཏའོ་སྐབས་ནས་བྱས་བྱས་འགོ་བཙུགས་རྗེས། གལ་སྲིད་བརྒྱད་ཅུ་གྱ་གྲངས་དང་ཨ་ཐ་ན་དགུ་བཅུ་གོ་གྲངས་འགོ་སྟོད་དེ་བར་ལ། རྒྱ་ནག་གི་ཆབ་སྲིད་ཁོར་ཡུག་འདི་ནང་ལོགས་ལ་ཡང་གཅིག་ནུབ་ཕྱོགས་རྒྱལ་ཁབ་ལ་སློབ་སྦྱོང་བྱས་ཡག་དང་དམངས་གཙོ་རང་མ་བྱས་པ་ཡིན་ནའི་དམངས་གཙོའི་ལམ་ལུགས་ཀྱི་ཆ་ཤས་འདི་འདྲ་སློབ་སྦྱོང་བྱས་རྗེས་བསྒྱུར་བཅོས་བྱེད་ཡག་གི་བསམ་བློ་དེ་ཚོ་དགོས་རོགས་ཡོད་པ་འདི་ནས་བྱས་ག་ལེ་ག་ལེ་བྱས་རྗེས་ཡང་ཁོ་གོམ་པ་རྒྱབ་ཤིག་རྒྱབ་རྗེས་དམར་ཤོག་གི་བསམ་བློ་ཤུགས་ཆེར་ཆེར་བཏང་ཡག་དང་ཨ་ནི་ཐ་ན་རྒྱ་ནག་དམར་ཤོག་གི་ལམ་ལུགས་འདིའི་དགེ་མཚན་དང་ཁྱད་ཆོས་དེ་མ་རྩ་རིང་ལུགས་དམངས་གཙོའི་རྒྱལ་ཁབ་དེ་ཚོ་ལས་ཆེ་བ་ཡོད་ཟེར་ཡག་གཅིག་སྤོབས་པ་དེ་ཞེ་པོ་སླེབས་སོང་ཨ་འདི་ཚོའི་དྲིལ་བསྒྲགས་དང་བསམ་བློ་དང་དེ་ཚོ་མང་པོ་ཞེ་པོ་ཅིག་ཡིན་ན་ཝང་ཧུའུ་ཉིང་གིས་བཟོས་པ་རེད་ཅེས་ད་མི་རྒྱུས་ཡོད་བྱེད་མཁན་མང་པོ་གཅིག་གིས་ཟེར་གྱི་འདུག་ཝང་ཧུའུ་ཉིང་དེབ་སྐད་གྲགས་ཆེ་ཤོས་ཅིག་ཆིག་སྟོང་དགུ་བརྒྱ། བརྒྱད་ཅུ་གྱ་བརྒྱད་ལོ་ལ་ཡང་ཝང་ཧུའུ་ཉིང་དེ་ཨ་མི་རི་ཀར་ནང་ཡོང་རྗེས་ལོ་གཅིག་མན་ཙམ་ཞིབ་འཇུག་དང་འདི་འདྲ་ལས་ཀ་བྱས་བྱས་བསྡད་བཞག་དེའི་སྐབས་དེ་ཝང་ཧུའུ་ཉིང་གིས། ཨ་མི་རི་ཀའི་གྲོང་གསེབ་ཆུང་ཆུང་དང་འདི་འདྲ་མོ་ཊ་བཏང་རྗེས་ཕྱིན་རྗེས

ཝང་ཧུའུ་ཉིང་གིས་བྲིས་པའི་དེབ་དེ་དེབ་དེའི་མིང་ལ་ཡང་ཡིན་ན་མེ་གོ་ཧྥན་ཏོའི་མེ་གོ་ཞེས་རྒྱ་ཡིག་ནང་བྲིས་པ་ལྟར་ཨ་མི་རི་ཀས་ཨ་མི་རི་ཀ་ལ་ངོ་རྒོལ་ཟེར་བྱས། དེབ་དེའི་ནང་ལོགས་ལ་གཙོ་བོ་ག་རེ་བྲིས་འདུག་ཟེར་ན་མང་ཆེ་ད་དོ་གྲོང་གསེབ་དང་གྲོང་ཁྱེར་དབུལ་ཕྱུག་གི་ཁྱད་པར་དང་ཨ་མི་རི་ཀའི་རྒྱལ་ཁབ་ཆེན་པོ་དག་གི་རྩ་དོན་འགལ་ཟླ་དང་འདི་འདྲའི་དང་མང་པོ་ཞིབ་འཇུག་འགོར་བ་དེ་ག་དེ་ཞིབ་པར་བལྟས་བྱས། མཐའ་མའི་མཇུག་སྡོམ་དེ་ཡིན་ན་ཨ་མི་རི་ཀའི་ལམ་ལུགས་འདི་ཞེ་དྲག་གི་ཉེན་ཁ་ཆེན་པོ་རེད་ཤག་ཡག་པོ་རང་མི་འདུག་དེ་ཉིན་མ་གཅིག་ཡིན་ན་ཁོ་རའི་འགལ་ཟླ་དེ་གའི་ནང་ལོགས་ནས་ཐོན་མ་ཐུབ་དང་འགལ་ཟླ་འདིའི་ནང་ལ་ཡག་འབུག་ཤི་རེ་ཐེབས་འགྲོ་གི་འདུག་ཟེར་ཅིག་དེ་འདྲས་ཀྱི་སྤྱིར་བཏང་ཁོའི་མཇུག་སྡོམ་ལ་དེ་འདྲས་བྱས་དེབ་དེ་རྒྱ་ནག་གི་ཤེས་ཡོན་ཅན་དང་སྤྱིར་བཏང་གི་མི་ཀློག་པ་པོའི་ནང་ལོགས་ལ་ཤུགས་རྐྱེན་ཆེན་པོ་བྱུང་ཡོད་མ་ཟད་ཡིན་ཟེར་ཡ་བྱས་པས་རྒྱ་ནག་གཞུང་གི་འགོ་ཁྲིད་དང་དེ་ཚོ་ལ་ཡ་ཤུགས་རྐྱེན་ཆེན་པོ་བྱུང་བྱས་ཅང་ཙེ་མིན་གྱིས་ཝང་ཧུའུ་ཉིང་ལ་ཡ་མཐོང་ཆེན་པོ་བྱེད་ཡག་དང་རྗེས་ལ་ཡང་དམར་ཤོག་འགོ་ཁྲིད་གཙོ་བོ་ཆགས་འདུག་དུས་ཡིན་ན་ཝང་ཧུའུ་ཉིང་གི་དེབ་དེ་དང་འབྲེལ་བ་ཞེ་དྲག་ཆེན་པོ་ཡོད་རེད་ཟེར་བྱས་འདི་འདྲས་ཉན་མང་པོ་ཞིག་འདུག་འདི་འདྲས་སོང་ཙང་སྤྱིར་བཏང་ཁོ་ར་ནས་བལྟས་པ་ཡིན་ན་ད་ལྟ་ཝང་ཧུའུ་ཉིང་ནུབ་ཕྱོགས་ཀྱི་ལམ་ལུགས་དང་དེ་ཚོ་ལ་ཡ་ཁོ་ར་དེང་གི་སྐྱོན་རིགས་མཐོང་གི་ཡོད་ན་ཡང་ན་ད་ལྟའི་དམར་ཤོག་གི་ལམ་ལུགས་འབྱོར་བ་འདི་ལ་ཡ་དོ་ཕོག་དེ་འདྲ་མ་འགྲོ་བའི་ཆེད་དུ་ཡིན་ན་ནུབ་ཕྱོགས་ཀྱི་ལམ་ལུགས་ད་ལྟ་བཀག་ནས་བཞག་དགོས་རེད་ཟེར་ཉན་གི་མི་གཅིག་གཙོ་ཆེ་རེད་འདི་འདྲས་སོང་ཙང་ད་དེ་འདྲས་ཅིག་གི་མི་གཅིག་ཡིན་པ་ཡིན་ན་སྤྱིར་བཏང་བྱས་ན་ད་བསམ་བློ་སྦུ་སུམ་དོག་པོ་དང་དེ་འདྲས་ཡིན་དུས་རྒྱ་ནག་ཆབ་སྲིད་གཅིག་པོ་མ་ཡིན་པ་ད་ང་རང་ཚོ་བོད་ཀྱི་གནས་ཚུལ་ཐག་གཅོད་དགོས་ཡག་ལ་ཡག་ཕྱོགས་ཁ་ཤས་ཤིག་ནས་ལྟ་ཡག་དང་བོད་མི་མང་ཆེ་ཆེ་གི་རེ་བ་ཆེ་ཤོས་དེ་ག་རེ་རེད་ཟེར་ན་རྒྱ་ནག་གི་འགོ་ཁྲིད་ཅིག་བསམ་བློ་གུ་ཡངས་པོ་དང་བློ་རྒྱ་ཆེན་པོ་དང་བློ་ཤེས་ཡོད་ཉན་ཅིག་གི་བྱུང་བ་ཡིན་ན ྋསྐྱབས་མགོན་རིན་པོ་ཆེ་གིས་ད་དབུ་མའི་ལམ་དང་དེ་ཚོ་དངོས་གནས་ཞེ་དྲག་གི་རྒྱུ་མཚན་ལྡན་པ་དང་རྒྱ་ནག་རྒྱལ་ཁབ་ཁྱོན་ཡོངས་དང་ཚང་མ་ལ་ཕན་ཐོགས་ཡོད་པ་ཅིག་རེད་འདི་འདྲའི་ཅིག་མཐོང་ཐུབ་བྱས ྋསྐྱབས་མགོན་རིན་པོ་ཆེ་དང་གྲོས་མོལ་ཞུས་བྱས་བོད་ཀྱི་གནད་དོན་དེ་ད་རྩ་བའི་ཐོག་ནས་ཐག་གཅོད་བྱུང་ཡག་ཡག་དེ་རེ་བ་ཆེན་པོ་རེད་པ་གལ་སྲིད་འདི་འདྲས་མ་བྱུང་བ་ཡིན་ནས་ལས་ད། རྒྱ་ནག་གཞུང་གི་འགོ་ཁྲིད་ཡང་འདིའི་སྔོན་ལ་ཡག་ཅིག་ཧུའུ་ཡའོ་པང་དང་དེ་ཚོའི་སྐབས་ལ་ཡག་ཡིན་བོད་ཀྱི་རིགས་གཞུང་ནི་ཐུན་མོང་མ་ཡིན་པ་རེད་བོད་མི་ཚོ་ལ་ཡིན་ན་སོ་སོའི་སྐད་ཡིག་སྲུང་སྐྱོབ་བྱེད་ཡག་དེ་ཚོའི་ཐོབ་ཐང་ཡོད་རེད་འདི་ལ་ཡིན་ན་གཞུང་གིས་དེ་ས་ཆ་གུ་ཤངས་དང་དེ་ཚོ་སྤྲད་དགོས་རེད་ཟེར་ཅིག་འདི་འདྲས་ཀྱི་བསམ་བློ་ཕྲན་བུ་གུ་ཡངས་ཅིག་བྱུང་བ་ཡིན་ནས་ཡང་ཅིག་འགོ་ཁྲིད་སྡུག་ཅག་དེ་ཚོ་དང་བྱས་པ་ནི་དེ་ཙམ་ཡག་ག་རེད་པ། ད་ཝང་ཧུའུ་ཉིང་གིས་བོད་ཀྱི་གནད་དོན་ཐོག་ལ་ཡང་དང་དུ་གཏམ་བཤད་བྱས་པ་དང་བོད་ཀྱི་གནད་དོན་ཐོག་ལ་དམིགས་བསལ་ཁོ་རང་རྩོམ་བྲིས་པ་འདི་ད་ང་འདི་བྱས་མཐོང་མ་མྱོང་ཕལ་ཆེར་ཨ་ཡོད་བསམ་གྱི་འདུག་འདི་འདྲས་མེད་དེ་ལས་ཡིན་ན་ལས་ཁོ་ནུབ་ཕྱོགས་རྒྱལ་ཁབ་དམངས་གཙོའི་ལམ་ལུགས་དེ་ཚོ་ལ་ཡང་ལྟ་ཚུལ་དང་དེ་ཚོ་ནས་བལྟས་པ་ཡིན་ན་ད་བོད་ཀྱི་གནད་དོན་དེ་ལས་ཁོ་རང་བསམ་བློ་སྦུ་སུམ་དོག་པོ་ཞེ་པོ་ཅིག་དང་དམར་ཤོག་གི་འདིའི་སྔོན་གྱི་བྱེད་སྟངས་དེ་ཚོ་ལ་རྒྱུན་འཁྱོངས་བྱས་དང་གཅིག་བྱས་འདི་ལས་སྡུག་ཙམ་འདི་ད་དེ་རིང་ཁ་སང་བོད་ནང་ལོགས་ལ་ཡང་སྐད་ཡིག

དེང་དུས་ཀྱི་འཚོ་བ་ཁྱོན་མ་བསྐྱལ་བྱས། མོ་ཊ་དེ་ཚོ་མ་བཏང་བྱས་ད་དུང་རྟ་དྲེལ་གྱི་ཐེར་ཀ་དེ་ཚོ་བཏང། གློག་དང་བེད་སྤྱོད་མ་བཏང་བྱས་སྡོད་ཉན་དེ་མི་རབས་མང་པོ་ཅིག་རེད། ཝང་ཧུའུ་ཉིང་གིས་དེ་འདྲས་ཀྱི་མི་རིགས་ས་ཁུལ་འདི་ལ་ཕྱིན་བྱས་མང་པོ་ཞིག་བྲིས་ཤག་དེའི་ནང་ལ་བལྟས་པ་ཡིན་ན་ད་ཡང་ཁོ་རང་གིས་དེ་ཚོ་ལྟ་དུས་ཙམ་པ། གཅིག་ཨ་མི་རི་ཀའི་གཞུང་གིས་ཨ་མེ་ཞི་མི་དེ་ཚོ་ལ་ཡང་དབང་ཡོད་བཤད་བྱས་ཁོང་ཚོ་དེང་དུས་ཀྱི་འཚོ་བ་འདི་བསྐྱལ་བཅུག་གི་མི་འདུག་ཨ་མེ་ཞི་མི་དེ་གས་ཁོ་རང་ཚོ་ག་རེ་བྱེད་སྙིང་འདོད་པ་འདུག་བཞག་བྱས་ཅིག་བྱེད་དུས་དེ་འདྲས་བཞག་པ་ཁོ་རས། ས་གནས་ཀྱི་དང་མི་རིགས་ཀྱི་འགལ་ཟླ་དེ་འདྲ་ཚོ་ཡིན་ན་ཁོ་ཁོ་རང་བཞིན་གྱིས་སེལ་འགྲོ་གི་འདུག་བྱས་རྗེས། ཕྲན་བུ་ངས་བལྟས་པ་ཡིན་ན་ད་འདིའི་ནང་ལ་བལྟས་པ་ཡིན་ན། གཅིག་ཝང་ཧུའུ་ཉིང་གིས་གཅིག་བློར་འཇུག་པའི་བཟོ་བྱུང་བའི་བཟོ་འདྲ་འདུག་གལ་སྲིད་འདི་འདྲའི་རིགས་བསམ་བློ་དེ་ད་དུང་ཝང་ཧུའུ་ཉིང་ལ་བསྡད་ཡོད་པ་ཡིན་ན་གཅིག་བྱས་ན་བོད་ཀྱི་ད་དམིགས་བསལ་གྱི་གནས་སྟངས་དེ་འདྲ་ཚོ་ལ་ཡང་གཅིག་བསམ་བློ་དེ་འཁོར་ཡོང་མི་ཡོང་ཨིན་འདི་རིགས་ཅི་མི་ཤེས། ད་ངས་ཚོད་དཔག་བྱས་ནས་སྤྱིར་བཏང་ཆ་ནས་བཤད་པ་ཡིན་ན། ད་རིང་གི་དེ་ལ་ཡང་ཧ་ཅང་ཡག་གི་བྱེད་རྒྱུ་དེ་རང་ཕར་བཞག་བྱས་ད་སྡུག་གི་བྱེད་མི་ཡོང་བསམ་བྱས་སེམས་ཁྲལ་བྱེད་ཡག་གི་འདི་ཆགས་བསྡད་ཡོད་རེད་བསམ་གྱི་འདུག། བྱས་ཙང་གི་ད་ད་རིང་ང་ཚོའི་ལས་རིམ་ད་ག་མཇུག་སྒྲིལ་གྱི་ཡིན་ང་ཚོའི་ལས་རིམ་འདིའི་སྐོར་ལ་ཡང་དགོངས་འཆར་དང་འདི་ག་རེ་ཡོད་པ་ཡིན་ནའང་འོག་ལ་ཡང་ལན་བཞག་རོགས་གནང་ད་ག་ནང་བཞིན་ཡང་ང་ཚོའི་ལས་རིམ་འདི་ཨའུ་ཙི་འདུག་བསམ་གྱི་འདུག་ན